བོད་ཀྱི་བླ་ན་མེད་པའི་དབུ་ཁྲིད ྋགོང་ས ྋསྐྱབས་མགོན ྋརྒྱལ་བ་རིན་པོ་ཆེ་མཆོག་ཕྱི་ཟླ་བཅུ་པའི་ནང་འབྲས་ལྗོངས་དང་ཕྱི་ཟླ་བཅུ་གཅིག་པའི་ནང་རྒྱ་གར་ལྷོ་ཕྱོགས་ཁུལ་དུ་ཆིབས་བསྒྱུར་གནང་རྒྱུ་ཡིན་སྐོར་དགའ་ལྡན་ཕོ་བྲང་ཡིག་ཚང་ནས་གསལ་བསྒྲགས་གནང་འདུག ྋགོང་ས ྋརྒྱལ་བ་རིན་པོ་ཆེ་མཆོག་གིས་ཕྱི་ཟླ་བཅུ་པའི་ཚེས་གཉིས་ནས་བཞི་བར་གཞིས་སྒར་དུ་ཐའེ་ཝན་གྱི་དད་ལྡན་པ་ཚོས་ཇི་ལྟར་གསོལ་འདེབས་ཞུས་དོན་ལྟར་ཉིན་གྲངས་གསུམ་རིང་ལམ་རིམ་བསྡུས་དོན་དང་བློ་སྦྱོང་ཚིགས་བརྒྱད་མ་མཇུག་ཏུ་སྤྱན་རས་གཟིགས་ཕྱག་བཞིའི་རྗེས་གནང་བཅས་ཀྱི་ཆོས་འབྲེལ་བསྩལ་གནང་རྒྱུ་དང། ཕྱི་ཟླ་བཅུ་པའི་ཚེས་བཅུ་གཅིག་དང་བཅུ་གཉིས་སོ་སོར་རྒྱ་གར་བྱང་ཤར་འབྲས་ལྗོངས་ཁུལ་དུ་ཆོས་འབྲེལ་བསྐྱངས་གནང་རྒྱུ་དང། ཡང་ཕྱི་ཟླ་བཅུ་པའི་ཚེས་བཅོ་ལྔ་ཉིན་ནུབ་བྷེང་གོལ་མངའ་སྡེའི་ས་ཁུལ་སཱ་ལུ་གྷར་ལ་ཡོད་པའི་སྲད་རྒྱུད་གྲྭ་ཚང་དུ་སེམས་བསྐྱེད་ཀྱི་སྒོ་ནས་ཆོས་འབྲེལ་གསུང་ཆོས་བསྩལ་གནང་གཏན་འཁེལ་འདུག། ཡང་དེའི་རྗེས་ཕྱི་ཟླ་བཅུ་གཅིག་པའི་ནང་རྒྱ་གར་ལྷོ་ཕྱོགས་ཁུལ་དུ་ཆིབས་བསྒྱུར་གྱིས་ཕྱི་ཟླ་བཅུ་གཅིག་པའི་ཚེས་ཉེར་དྲུག་ཉིན་སེར་སྨད་གྲྭ་ཚང་དུ། ལམ་གཙོ་རྣམ་གསུམ་གྱི་ཆོས་འབྲེལ་དང། ཕྱི་ཟླ་བཅུ་གཉིས་པའི་ཚེས་གསུམ་ཉིན་སེར་བྱེས་གྲྭ་ཚང་དུ། སྒྲོལ་དཀར་ཡིད་བཞིན་འཁོར་ལོའི་རྗེས་གནང་སྩལ་གནང་རྒྱུ། ཡང་ཕྱི་ཟླ་བཅུ་གཉིས་པའི་ཚེས་དགུ་ཉིན་བཀྲ་ཤིས་ལྷུན་པོར་ལམ་རིམ་བསྡུས་དོན་དང། ཡང་ཕྱི་ཟླ་བཅུ་གཉིས་པའི་ཚེས་བཅུ་གསུམ་ཉིན་རྒྱུད་སྨད་གྲྭ་ཚང་དུ་གསང་བ་འདུས་པའི་རིམ་ལྔ་ཁྲིད་བསྡུས་ཀྱི་ཞལ་ལུང་སྩལ་གནང་རྒྱུ་ཡིན་འདུག། རྒྱ་གར་ལྷོ་ཕྱོགས་ཁུལ་གྱི་མཛད་རིམ་ཁག་གྲུབ་རྗེས་གོང་ས་རྒྱལ་བ་རིན་པོ་ཆེ་མཆོག་གནས་མཆོག་རྡོ་རྗེ་གདན་དུ་ཆིབས་བསྒྱུར་གྱིས་ཕྱི་ཟླ་བཅུ་གཉིས་པའི་ཚེས་ཉེར་དགུ་ནས་སོ་གཅིག་བར་ཉིན་གྲངས་གསུམ་རིང་དུས་འཁོར་གསུང་ཆོས་ར་བའི་ནང་མགོན་པོ་ཀླུ་སྒྲུབ་ཀྱིས་མཛད་པའི་ཆོས་དབྱིངས་བསྟོད་པ་དང་འཇམ་དཔལ་དབྱངས་ཀྱི་རྗེས་གནང་བཅས་སྩལ་གནང་འཆར་ཡོད་འདུག།

རྒྱ་ནག་གཞུང་གིས་བོད་པའི་སློབ་ཕྲུག་ཚོ་བཙན་དབང་གི་ཐོག་ནས་གཏན་སྡོད་སློབ་གྲྭའི་ནང་བཅུག་སྟེ། བོད་ཕྲུག་ཚོར་བོད་མིའི་ཆོས་དང་རིག་གཞུང། སྐད་ཡིག་སོགས་སྦྱོང་རྒྱུའི་ཐོབ་ཐང་བཙན་འཕྲོག་གི་སྲིད་ཇུས་ལག་བསྟར་བྱེད་བཞིན་ཡོད་པའི་སྐོར་སོགས་འགྲེལ་བརྗོད་གནང་འདུག་ད་དུང་ཁོང་གིས་མུ་མཐུད་ནས་བོད་མི་མང་སྤྱི་འཐུས་ལྷན་ཁང་གིས་རྒྱ་གར་རྒྱལ་ཡོངས་སུ་བོད་པའི་གནད་དོན་དང་བཙན་བྱོལ་བོད་མིའི་གནས་སྟངས་སོགས་གོ་རྟོགས་སྤེལ་ཐབས་དང་ཞུ་གཏུག་གི་ལས་འགུལ་སྤེལ་བཞིན་ཡོད་པའི་སྐོར་ངོ་སྤྲོད་དང། དེ་བཞིན་བོད་ཀྱི་གནད་དོན་ལ་རྒྱ་གར་མི་མང་གིས་རྒྱབ་སྐྱོར་བྱེད་རྒྱུ་ནི་བོད་མི་ཙམ་མིན་པར་རྒྱ་གར་གྱི་བདེ་འཇགས་སྲུང་སྐྱོབ་ལའང་ཁེ་ཕན་ཡོད་པའི་སྐོར་སོགས་གསུངས་འདུག་སྐུ་ཚབ་རྣམས་ཀྱིས་ཁོང་ཚོས་བོད་པའི་གནད་དོན་ཐོག་ལས་དོན་བསྒྲུབ་རྒྱུ་ནི་སྤོབས་པ་ལྡན་པ་ཞིག་ལ་ངོས་འཛིན་བྱེད་ཀྱི་ཡོད་ལ་བོད་དང་རྒྱ་གར་གྱི་འབྲེལ་ལམ་ལ་གོ་རྟོགས་སྤེལ་ཐབས་གནང་རྒྱུ་སོགས་བོད་དོན་ལས་འགུལ་ཁག་མཚམས་སྦྱོར་གནང་ཡོད་འདུག།

ཟས་སྣ་གི་མིང་དང་དེ་ཚོའི་རིན་གོང་གི་ཐོ་གཞུང་དབྱིན་ཡིག་དང་བོད་ཡིག་གཉིས་ཀྱི་ནང་བཀོད་ཡོད་འདུག་ཚེ་རིང་དབང་རྒྱལ་ལགས་ཀྱིས་འདི་ག་ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་གི་ས་གནས་གསར་འགོད་པར་གསུངས་པར། སྐད་ཡིག་ནི་བོད་མི་རིགས་ཀྱི་ངོ་བོ་མཚོན་བྱེད་ཀྱི་ཁྱད་ནོར་རིན་ཐང་ཅན་ཞིག་ཡིན་ལ་སྐད་ཡིག་ནི་མི་རིགས་ཀྱི་སྲོག་རྩ་ཡང་ཡིན་སྟབས་ཁོང་གིས་རང་ཉིད་ཀྱི་ཟ་ཁང་ཆུང་ཆུང་དེ་ནས་བོད་ཡིག་བེད་སྤྱོད་བྱེད་འགོ་བཙུགས་པ་དང་ཁོང་གི་རེ་བར་མ་འོངས་པར་རང་དབང་ཡུལ་གྲུའི་ནང་ཡོད་པའི་བཙན་བྱོལ་བོད་མི་ཚང་མས་སོ་སོའི་ཚོང་ཁང་དང་ཟ་ཁང་སོགས་ཀྱི་སྒོ་བྱང་བོད་ཡིག་ནང་འབྲི་རྒྱུ་དང་སོ་སོའི་སྐད་ཡིག་ཡར་རྒྱས་གཏོང་བའི་རེ་བ་ཡོད་ཅེས་གསུངས་ཡོད། སྤྱིར་བཀའ་རྡོར་སྒང་གསུམ་ཁུལ་དུ་བོད་མི་རྣམས་ཁ་འཐོར་ངང་ས་གནས་ཡུལ་མི་དང་འདྲེས་ནས་བསྡད་ཡོད་པ་མ་ཟད་ཁུལ་དེར་བལ་བོའི་སྐད་ཀྱི་ཤུགས་རྐྱེན་ཆེན་པོ་ཡོད་སྟབས་བོད་པའི་སྐད་ཡིག་གི་ཚད་ས་གནས་གཞན་དང་བསྡུར་ན་ཞན་པའི་གནས་སུ་ཡོད་འདུག། ཚེ་རིང་དབྱངས་སྐྱིད་ལགས་ཀྱི་ཟ་ཁང་ནང་ཉིན་ལྟར་སྒང་ཏོག་ཁུལ་དང་ལྷག་པར་དུ་འབྲས་ལྗོངས་ཀྱི་ས་ཁུལ་འདྲ་མིན་ནས་ཡོང་མཁན་བོད་རིགས་དང་ཆོས་དང་རིག་གཞུང་གཅིག་པའི་འབྲས་ལྗོངས་ཀྱི་ཡུལ་མི་བཅས་ཀྱིས་ཟ་ཁང་གི་སྒོ་བྱང་དང་ཟས་སྣ་གི་མིང་སོགས་བོད་ཡིག་ནང་བྲིས་ཡོད་པར་དགའ་མོས་དང་བསྔགས་བརྗོད་བྱེད་ཀྱི་ཡོད་སྐོར་ཡང་གསུངས་ཡོད།

ངོ་རྒོལ་སྐད་འབོད་ཀྱི་ལས་འགུལ་འདི་སྤེལ་དགོས་དོན་སྐོར་བརྗོད་དོན་ལ། ད་རེས་ང་ཚོ་དེ་མཉམ་འབྲེལ་རྒྱལ་ཚོགས་མདུན་ལ་ཡང་འཛོམས་ཏེ་ཡང་དོན་དག་གཙོ་བོ་དེ། ད་ལྟ། མཉམ་འབྲེལ་རྒྱལ་ཚོགས་ནང་ལ་ཡང་འཛུལ་ཞུགས་བྱེད་མཁན་རྒྱ་ནག་གི་སྲིད་འཛིན། སྲིད་འཛིན། ཆུང་བ། ཧན་ཀྲེང་སླེབས་བསྡད་ཡོད་རེད། ཧན་ཀྲེང་ད་ལྟ་སྤྱི་ཟླ་གསུམ་པའི་ཚེས་ཉིན། ལོ་ཉིས་སྟོང་ཉི་ཤུ་རྩ་གཅིག་ནས་ད་ལྟ་བར་དུ་རྒྱ་ནག་གི་སྐུ་ཚབ་ཆེན་པོ་ཨ་རི། ཨ་རི་ལ་ད་ལྟ་སླེབས་པ་ཐེངས་དང་པོ་ཆགས་བསྡད་ཡོད་རེད་སོང་ཙང། དེ་དང་མཉམ་དུ་བོད་ནང་ལ་ཡང་གནས་སྟངས་ཛ་དྲག་ཧང་སང་ཡང་ཆགས་བསྡད་ཡོད་རེད། མཉམ་འབྲེལ་རྒྱལ་ཚོགས་དང་ཨ་རི་གཞུང་གཉིས་ཀ་གིས་ད་ལྟ་ང་ཚོ་བོད་ལ་ཡང་རྒྱབ་སྐྱོར་བྱེད་ཡས་ཀྱི་གསལ་བསྒྲགས་ཡིན་ནའི་རེད་བསྒྲགས་གཏམ་ཡིན་ནའི་ནང་ན་བཏོན་ཚར་ཟེར་རེད་སོང་ཙང་ང་ཚོའི་བོད་པའི་གི་ལས་འགན་གཙོ་བོ་གཅིག་ཁོ་རང་ཚོའི་རྒྱལ་སྤྱི་ལུང་པ་སྡིངས་ཆ་སྒང་ལ་དང་ས་ཡུལ་པ་གང་གང་ལ་ཡང་རྒྱ་ནག་གི་ག་བ་ཡིན་ནའི་འགྲོ་དུས་སྒང་ལ་རྫུན་མ་བཀྲམ་གྱི་ཡོད་མེད་དང་ཁོ་རང་ཚོའི་གི་རྫུན་མ་དང Propaganda དང་བཀྲམ་གྱི་ཡོད་ལ་ནི་ང་ཚོའི་གི་བདེན་པ་བརྒྱུད་ནས་བཏོན་འདོད་ཡས་དེ་དཔེ་གལ་ཆེན་པོ་དང་པོ་དེ་སོང་ཙང་ང་ཚོ་བོད་རང་བཙན་སློབ་ཕྲུག་ཚོགས་པའི་ངོས་ནས་དེ་རིང།

ཚོགས་ཆེན་ཆེན་མོ་འདིའི་ཚུགས་བསྡད་པའི་ཁ་ཐུག་འདི་ལ་ཡང། དེ་རིང་དམིགས་བསལ་གྱིས། རྒྱ་གུང་ཁྲན་གྱི་དཔོན་པོ་དེ་ཕེབས་ནས་ཡོང་ནི་ཁོ་རང་གི་དེ་ཡང་བཀའ་མོལ་གནང་གི་རེད། འདི་ལ་ཡང་ང་ཚོ་ག་རེ་ཞུ་གཏུག་བྱེད་པའི་སླད་དུ་དེ་ནང་ད་ལྟ་འགྲོ་བཞིན་པའི་བོད་ནང་ལ་ཡང། ཨ་ནི་གནས་སྡོད་ཀྱི། བསླབ་གྲྭ་འདི་བཙུགས་ནི་འདིའི་ནང་ལ་ཡང་ཕྲུ་གུ་ལོ་ཆུང་ཆུང་ནས་ལོ་བཅོ་བརྒྱད་ཀྱི་བར་རུ་ལ། ལོ་ན་ཆུང་ཆུང་དེ་ཚོ་ཕ་མ་དང་དེ་ཁ་བྲལ་ཕ་མ་སྤུན་མཆེད་དང་ཁ་བྲལ་ནས་བསླབ་གྲྭ་འདི་འདྲའི་དེ་ནང་གནས་སྡོད་ཀྱི་བསླབ་གྲྭ་ལ་ཡང་བཅུག་ནས་ཨ་ནི། མི་རིགས་ཀྱི་ལ་རྒྱ་བརླག་ཡས་དང་ཨ་ནི་མི་རིགས་ཀྱི་རིག་གཞུང་བརླག་ཡས་དང་ཆེད་དུ་འདི་སྐད་དེ་ཚང་མ་ང་ཚོ་དེ་མཚམས་འཇོག་བྱེད་དགོས་ཡོད་རེད་འདི་ལ་ཨ་ནི་འཛམ་གླིང་གི་འགོ་ཁྲིད་ཚོས།
འཛམ་གླིང་མཉམ་འབྲེལ་རྒྱལ་ཚོགས་ཀྱི་རྒྱུན་འཛོམས་ཚོགས་ཆེན་ཐེངས་བདུན་ཅུ་དོན་བརྒྱད་པ་ཨ་མི་རི་ཀའི་ནིའུ་ཡོག་གྲོང་ཁྱེར་དུ་ཡོད་པའི་མཉམ་འབྲེལ་རྒྱལ་ཚོགས་ཀྱི་ཚོགས་ཁང་དུ་འཚོགས་བཞིན་པའི་ཐོག་འཛམ་གླིང་གི་རྒྱལ་ཁབ་ཁག་གི་དབུ་ཁྲིད་མཐོ་ཤོས་ཁག་ཚོགས་བཞུགས་གནང་ནས་གནད་དོན་མང་པོའི་ཐོག་གླེང་སློང་གནང་མུས་ཡིན་པ་བཞིན།

ཉེ་སྔོན་གྱི་ཕྱི་ཟླ་དགུ་བའི་ཚེས་བདུན་ནས་བཅུ་བདུན་བར་རུ་སོག་བོད་ཀྱི་སྐུ་ཚབ་དོན་གཅོད་ཏེ་ལོ་རིན་པོ་ཆེ་མཆོག་སོག་པོ་དང་རུ་སུའི་དོན་གཅོད་ཁང་གི་གོ་སྒྲིག་འོག་སོག་ཡུལ་གྱི་མངའ་སྡེ་སྦ་ཡིན་ཧོན་གིར་དང་གོ་བྷི་ཨ་ཐ། ཨེ་ལི་སི་ཐེ། མོ་རུམ་བཅས་སུ་གཟིགས་སྐོར་དུ་ཕེབས་ཏེ་གཙོ་བོ་མང་ཚོགས་ལ ྋགོང་ས ྋརྒྱལ་བ་རིན་པོ་ཆེ་མཆོག་ཕྱི་ལོ་ཆིག་སྟོང་དགུ་བརྒྱ་ང་དགུ་ལོའི་ཡར་སྔོན་བོད་དུ་བཞུགས་པའི་སྐོར་དང་དེའི་རྗེས་རྒྱ་གར་ནང་བཙན་བྱོལ་དུ་ཕེབས་པའི་སྐོར། དེ་བཞིན་གོང་ས་མཆོག་གིས་འཛམ་གླིང་སྒང་སྐྲུན་པའི་ཤུགས་རྐྱེན་གཅིག་གི་མཛད་རྗེས་ཐད་ངོ་སྤྲོད་གནང་བ་སོགས་ཀྱི་ལས་གཞི་ཁག་གསུམ་སྤེལ་བ་དང་སོག་པོའི་སྐད་ཡིག་ནང་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་མཛད་འཕྲིན་དང་འབྲེལ་བའི་པར་རིས་འགྲེམས་སྟོན་དང་གློག་བརྙན་གཟིགས་འབུལ་བྱས་པ་མ་ཟད། སོག་སྐད་ནང་བསྒྱུར་བའི་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་གསུང་རྩོམ་ཆོས་ལུགས་ལས་བརྒལ་བའི་བཟང་སྤྱོད་ཞེས་པའི་དཔེ་དེབ་པར་སྐྲུན་དབུ་འབྱེད་གནང་ཡོད་པ་སོགས་ཀྱི་སྐོར་ཏེ་ལོ་རིན་པོ་ཆེ་མཆོག་གིས་གསུངས་བྱུང།
སྐོར་སྐྱོད་འགྲོ་ཡ་དེ་ད་ང་རང་ཚོ་དེ། གཙོ་བོ་དེ་ང་ཚོ་ད་ལས་གཞི་ཁག་གསུམ་ཅིག་སྤེལ་གྱི་ཡོད་རེད། དེའི་ནང་ལ་ཡར་ད་ལྟ་སྐྱབས་མགོན་རིན་པོ་ཆེ་གི་ད་ལྗགས་རྩོམ་གནང་པའི། Beyond Religion། ཟེར་གི་རེད་ཨིན་ཇི་ནང་ལ་ཡར་ད་དེ་ང་ཚོའི་ཆོས་ལུགས་ལས་འདས་པའི་བཟང་སྤྱོད། དེའི་ཉེ་ཆར་ཏུ་སོག་སྐད་ནང་ལ་བསྒྱུར་བྱས། ཨ་ནི་དེའི་ང་ཚོ་མ། ཁྱབ་བསྒྲགས་དང་ཨ་ནི། མི་མང་ཚོགས་ལ་ཡང་འགྲེམས་ཡའི་ཆེད་དུ་འདུག་སྐོར་སྐྱོད་འགྲོ་ཡ་གཅིག་རེད། གཉིས་པ་དེ་ལ་ཡང་ང་ཚོ་འགྲོ་བའི་ཞོར་དེ་ལ་ཡང་སྐུ་པར་གྱི་འགྲེམས་སྟོན་ཆེད་སྐུ་པར་གྱི་འགྲེམས་སྟོན་དེ་ལྟ་དེ་ང་ཚོ་དེ་རྡ་རམ་ས་ལ་དེ་དབུས་བོད་མིའི་སྒྲིག་འཛུགས་ཁྱབ་ཁོངས་ཀྱི་ཕྱི་དྲིལ་ལས་ཁུངས་ནས་འདུག་པར་གྱི་འགྲེམས་སྟོན་ཅིག་ཡོད་རེད། དེ་གི་ལྟ་ཆེད་ང་ཚོ་པར་མང་པོ་ཅིག་དེ་སོག་སྐད་ནང་ལ་ཡང་བསྒྱུར་བྱས།

ཐོག་ནས་ད་ང་ཚོས་ལོ་བརྒྱ་ཕྲག་མང་པོ་རིང་ད་ང་ཚོས་འབྲེལ་བ་བྱས་ཡོད་རེད། ད་ཡིན་ནའི་བར་སྐབས་ཅིག་ལ་ཡང་ང་ཚོ་དེ་འབྲེལ་བ་དེ་ད་ཉམས་ཆག་ཕྱིན་པ་རེད། དུས་རབས་ཉི་ཤུ་ནང་ལ་ཡང། ཕྱིས་སུ་ང་ཚོ་ཡར་སླར་གསོ་འགྲོ་བའི་སྐབས་དེ་ལ་ཡང། ང་རང་དེ་ད་དེའི་སོག་པོ་ལ་བསྡད་བྱས་ད་ལོ་གཅིག་དང་ལྷག་ལྷག་ཅིག་འགྲོ་གི་ཡོད་རེད། དེ་ནང་ལ་ཡང་ད་ངས་ག་རེ་གི་ད་ཚོར་བ་ག་རེ་བྱུང་སོང་ཟེར་ན། མི་མང་མང་པོ་ཅིག་ད་སྐྱབས་མགོན་རིན་པོ་ཆེའི་ཆོས་ཕྱོགས་ཀྱི་དབུ་ཁྲིད་ཅིག་དང་ཨ་ནེ་ནང་པའི་གི་དབུ་ཁྲིད་སྙན་གྲགས་ཅན་ཅིག་ཡིན་པ་ཅིག་མ་གཏོགས། ཅི་དང། སྐུ་ཚེ་གི་ད་ཅི་མཛད་འཕྲིན་ག་རེ་བསྐྱངས་ཡོད་མེད་དེ་དེ་འདྲའི་ཐོག་ལ་ཡ། ཤེས་མཁན་དེ་ཧ་ཅང་གི་དཀོན་པོ་འདྲ་ཞིག་མཐོང་བྱུང། དེའི་རྒྱུ་མཚན་ལ་བརྟེན་བྱས་ནི་ང་རང་ཚོ་འདུག་ས་དང་སྐུ་པར་གྱི་འགྲེམས་སྟོན་དང་ནི་གློག་བརྙན། གཟིགས་འབུལ། གཟིགས་འབུལ་ཞུ་བའི་འདུ་འཛོམས་ཀྱི་ཆེད་དུ་ནི་ཡང་ད་ང་རང་ཚོ་འདུག། གོ་སྒྲིག་བྱས་ན་ཕན་ཐོགས་ཡོང་ས་རེད་བསམ་ཚུལ་འདྲ་ཞིག་བྱུང་བ་རེད།
དེ་མིན་སོག་ཡུལ་གྱི་གོང་ཞུས་གྲོང་ཁྱེར་ཁག་ཏུ་གཟིགས་སྐོར་སྐབས་སུ་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་གོ་ལ་གཅིག་གྱུར་གྱི་དགོངས་གཞི་དང་ཆོས་ལུགས་ལ་མ་བརྟེན་པའི་བཟང་སྤྱོད་སྐོར་གསུང་བཤད་དང་པར་རིས་འགྲེམས་སྟོན་གློག་བརྙན་སོགས་ལ་ས་གནས་མང་ཚོགས་ཀྱིས་དགའ་མོས་ཆེན་པོ་བྱེད་ཀྱི་ཡོད་པ་མ་ཟད་རྗེས་ཕྱོགས་ཡང་ཡང་ཕེབས་པའི་རེ་འདུན་ཡང་ཞུ་གི་ཡོད་འདུག།
འདི་སོང་ཙང་ང་ཚོའི་ད་རེས་དེ་ད་ཇི་ལྟར་ས་ཆ་གཅིག་ནས་གཅིག་ལ་ཡ་ད་ཐག་རིང་པོ་ཡོད་པ་གཅིག་ལ་ཡ་ཡང་ན་ཡང་ཁོ་མོ་ཊ་ནང་ལ་ཡ་ད་དཔེ་ཆུ་ཚོད་མང་པོ་ཞིག་འགྲོ་དགོས་ཀྱི་འདུག་དེ་ལམ་ཁ་དེ་ཡག་པོ་མེད་པ་བྱས་བྱས་ཇི་ལྟར་ད་དེ་ཁོ་མོ་ཊ་ནང་ལ་དེ་འདྲའི་རྒྱུན་རིང་པོ་རེ་ཞིག་འགྲོ་དགོས་འདུག་ག་ལ་སྐབས་རེ་སྐབས་རེ་དཀའ་ལས་ཁག་པོ་རེ་ཞིག་ཡོང་གི་འདུག་དེ་ཡིན་ནའི་ལས་ང་རང་ཚོ་དེ་གཅིག་སྐུ་པར་གྱི་འགྲེམས་སྟོན་དང་གཅིག་གི་དེབ་དེ་ཁྱབ་སྤེལ་བྱས་དང་ང་རང་ཚོ་དེ་གློག་བརྙན་དེ་སྤྱན་འབུལ་ཞུ་བྱས་དེ་འདྲ་བྱས་པའི་སྐབས་ལ་ཡང་མི་མང་ཚོགས་ཀྱིས་དགའ་པོ་བྱས་པ་མ་ཟད་པ་མ་འོངས་པ་ལ་ཡང་དེ་འདྲའི་ནས་ཡང་ཁོ་རང་ཚོ་གཅིག་བསྐྱར་དུ་གོ་སྒྲིག་བྱེད་རོགས་གྱིས་བྱས་རྗེས་ཁོ་རང་ཚོ་ཚུར་རེ་སྐུལ་རོགས་གྱིས་དེ་འདྲ་ཞུ་གི་འདུག། དེ་བཞིན་ཏེ་ལོ་རིན་པོ་ཆེ་མཆོག་གིས་མངའ་སྡེ་གཙོས་དྲུག་གི་གོང་ཞུས་གྲོང་ཁྱེར་དེ་དག་ནང་གཟིགས་སྐོར་དུས་སུ་ས་གནས་ཀྱི་དཔོན་རིགས་དང་མཁས་པ་མང་ཚོགས་དང་མཇལ་འཕྲད་ཀྱིས་བོད་དང་སོག་པོའི་རིག་གཞུང་གི་མཚུངས་ཆོས་དང་ཕྱོགས་གཉིས་བར་གྱི་འབྲེལ་ལམ་གོང་མཐོར་གཏོང་ཕྱོགས་ཀྱི་གལ་གནད་སྐོར་ནན་གསུང་གནང་ཡོད་པ་རེད།
གསན་མཁན་རྣམ་པ་ང་རྡོ་རྗེ་མཚོ་ཡིན། མུ་མཐུད་ནས་གསར་འགྱུར་བཤད་རྒྱུ།

དེ་མིན་རི་འཛེག་པ་དང་བརྙན་པར་ལེན་མཁན་རུ་ཁག་གི་འགོ་ཁྲིད་རྗེ་མི་ཆིན་ལའང་རྒྱ་ནག་གིས་བོད་ནང་བསྐྱོད་རྒྱུར་མཐོང་མཆན་བི་ཟ་མ་སྤྲད་པར་ད་བར་ལུས་བསྡད་ཡོད་འདུག་གངས་ཤུད་ཀྱི་བྱ་འགུལ་འདི་ནི་རྒྱལ་ཡོངས་ས་ཁམས་རིག་པའི་མཐུན་ཚོགས་ཀྱིས་གྲོན་དངུལ་རྒྱབ་རོགས་བྱས་ཤིང་བལ་ཡུལ་ས་གནས Elite Exped ཞེས་པའི་ལས་ཁང་གིས་འཛིན་སྐྱོང་བྱེད་ཀྱི་ཡོད་འདུག། རྗེ་མི་ཆིན་པེ་ཅིན་དུ་སླེབས་ནས་བོད་རང་སྐྱོང་ལྗོངས་ས་གནས་གཞུང་དང་ལྷན་དུ་མཐོང་མཆན་བི་ཟ་སྤྲོད་རྒྱུར་གྲོས་མོལ་བྱེད་བཞིན་ཡོད་འདུག་གནས་ཚུལ་འབྱུང་ཁུངས་ནས་བརྗོད་པར་རུ་ཁག་དེའི་ནང་བལ་ཡུལ་དང་ཨ་རི་རྒྱ་ནག་བཅས་ཀྱི་མི་སྣ་མཉམ་ཞུགས་བྱ་རྒྱུ་ཡིན་པ་དང་རྗེ་མི་ཆིན་ཚུད་པའི་ཨ་རིའི་རི་འཛེགས་པ་བཞི་གིས་ཇོ་མོ་གླང་མའི་བྱང་ངོས་ཀྱི་ལམ་ཐིག་ཏུ་ཚོད་ལྟ་བྱ་འཆར་ཡོད་འདུག

ད་ལོའི་ལོ་སྟོད་དུ་ཨ་མི་རི་ཀའི་ས་ཁོངས་སུ་རྒྱ་ནག་གི་སོ་ཉུལ་དབུགས་ལྒང་ཐོན་པའི་དོན་རྐྱེན་དང། ར་ཤི་ཡས་ཡུ་ཁི་རེན་ནང་དམག་འཁྲུག་བརྒྱབ་པར་རྒྱ་ནག་གིས་རྒྱབ་སྐྱོར་བྱས་པ། དེ་བཞིན་ཚོང་དོན་རྩོད་རྙོག་དང་འགྲོ་བ་མིའི་ཐོབ་ཐང་གི་གནད་དོན་བཅས་ཀྱི་ཐོག་རྒྱ་ནག་དང་ཨ་རི་གཉིས་ཀྱི་འགལ་ཟླ་ཇེ་ཆེར་ཕྱིན་ཡོད་པ་རེད། སྲིད་འཛིན་སྦའི་ཏེན་གྱིས་ངས་དེ་སྔོན་བཤད་པ་ལྟར་ང་ཚོས་ཉེན་ཁ་མེད་པར་གཏོང་བའི་ཆེད་ལས་རྒྱ་ནག་དང་འབྲེལ་མཚམས་གཅོད་པའི་ཆེད་མིན་ཞེས་དང་ཡང་ཁོང་གིས་ང་ཚོས་བཙན་འཛུལ་དང་འཇིགས་སྐུལ་ལ་རྒོལ་རྡུང་གཏོང་རྒྱུ་དང་སྒྲིག་སྲོལ་དང་ལམ་ལུགས་ལ་སྲུང་སྐྱོབ་བྱེད་ངེས་ཡིན་ཞེས་གསུངས་ནས་ཞི་བདེ་རྒྱ་མཚོ་དང་རྒྱ་གར་རྒྱ་མཚོའི་མངའ་ཁུལ་དུ་རྒྱ་ནག་གི་ཤུགས་རྐྱེན་དང་དམག་དོན་རྒྱ་སྐྱེད་གཏོང་བཞིན་པར་ཁོང་གི་སྲིད་གཞུང་གིས་འགོག་རྒོལ་བྱ་རྒྱུ་ཡིན་སྐོར་གསལ་འདོན་གནང་ཡོད་པ་རེད།

ཇི་ཉི་ཤུ་སྟེ་རྒྱལ་ཁབ་ཉི་ཤུའི་ཤོག་ཁའི་ཆེས་མཐོའི་ལྷན་ཚོགས་སྐབས་བཅོ་བརྒྱད་པ་དེ་ཟླ་དགུ་པའི་ཚེས་དགུ་དང་བཅུའི་བར་རྒྱ་གར་གྱི་རྒྱལ་ས་ལྡི་ལི་རུ་འཚོགས་ནས་སྲིད་བློན་མོ་དྷི་རེས་མོས་རྒྱལ་ཁབ་རྒྱ་གར་གྱི་ལྷན་ཚོགས་གཙོ་སྐྱོང་བ་ཆགས། ཚོགས་ཡུན་ཉིན་གཉིས་རིང་རྒྱལ་ཁབ་ཉི་ཤུའི་ཤོག་ཁའི་ལྡི་ལིའི་ཆེས་མཐོའི་ལྷན་ཚོགས་ཀྱིས་ཡུ་ཁུ་རེན་དམག་འཁྲུག་གི་གནད་དོན་ཐད་སྤྱི་མོས་གྲོས་མཐུན་བཞག་པ་མ་ཟད་དབུ་ཁྲིད་བསྒྲགས་གཏམ་སྤེལ་ཐུབ་ཡོད། ཐུན་མོང་བསྒྲགས་གཏམ་ལས་གཞན་ཇི་ཉི་ཤུ་ལྡི་ལི་ཆེས་མཐོའི་ལྷན་ཚོགས་ཀྱིས་ཡོ་རོབ་ནས་དཀྱིལ་ཤར་བརྒྱུད་པའི་རྒྱ་གར་བར་དཔལ་འབྱོར་གྱི་རྒྱུ་ལམ་གསར་བ་ཞིག་བསྐྲུན་རྒྱུ་གཏན་འཁེལ་བ་མ་ཟད་རྒྱལ་ཁབ་ལྔ་བཅུ་ང་ལྔས་གྲུབ་པའི་ཨ་ཧྥེ་རི་ཀའི་མཐུན་ཚོགས་ལ་ཇི་ཉི་ཤུའི་གཏན་འཇགས་རྒྱུན་ལས་ཀྱི་ཆོ་ལོ་བསྩལ་ནས་ཡོ་རོབ་མཐུན་ཚོགས་དང་གཅིག་མཚུངས་ཀྱི་གོ་ས་སྤྲད་དེ་གོ་ལའི་ལྷོ་ངོས་ཀྱི་རྒྱལ་ཁབ་ཁག་གི་དཔལ་འབྱོར་མཉམ་ལས་ཀྱི་རྒྱ་བསྐྱེད། མདོར་ན་ཇི་ཉི་ཤུ་ལྡི་ལི་ཆེས་མཐོའི་ལྷན་ཚོགས་ཀྱི་གྲུབ་འབྲས་ལ་ཨ་རི་དང་རྒྱ་གར་ཡོ་རོབ་སོགས་རྒྱལ་ཁབ་དང་སྒྲིག་འཛུགས་ཚང་མ་འགན་བསྐངས་ཡོད་པ་རེད། གནད་དོན་དབྱེ་ཞིབ་པ་མང་བོ་ཞིག་གིས་ད་རེས་ལྡི་ལི་ཆེས་མཐོའི་ལྷན་ཚོགས་དེས་ཨ་རི་དང་རྒྱ་གར་རྒྱ་ནག་གསུམ་པོའི་འཐབ་ཇུས་ཀྱི་གོ་སར་འཕོ་འགྱུར་ཆེན་པོ་བཏང་ཡོད་ན་ཡང་འབྱུང་འགྱུར་གྱི་མདུན་ལྗོངས་ཁྲོད་ལ་འགྲན་ཟླ་མང་བོ་ཡོད་པར་ངོས་འཛིན་བྱས་འདུག་ཇི་ཉི་ཤུའི་ལྡི་ལི་ཆེས་མཐོའི་ལྷན་ཚོགས་ལ་གཙོ་བོ་ལྟ་ས་འགའ་ཡོད་པ་ནི་ཞི་ཅིན་ཕིན་དང་ཕུའུ་ཀྲིན་གཉིས་ལྷན་ཚོགས་ལ་མ་ཞུགས་པ་དེས་མ་གནོད་པ་མ་ཟད་ད་དུང་རྒྱལ་སྤྱིའི་གྲོགས་པོ་ནང་ཚགས་རྒྱལ་ཁབ་ཚོའི་འབྲེལ་བ་ཇེ་དམ་ལ་སོང་ཡོད། ཨུ་རུ་སུའི་སྲིད་འཛིན་ཕུའུ་ཀྲིན་ནི་ཇི་ཉི་ཤུའི་ལྷན་ཚོགས་སུ་ཞུགས་མི་ཕོད་པ་ཚང་མའི་མཁྱེན་གསལ་ཡིན་ཡང་རྒྱ་ནག་གི་ཞི་ཅིན་ཕིང་གི་ཚབ་ཏུ་སྲིད་བློན་ལི་ཆང་འོངས་ཡོད་པ་དེས་རྒྱལ་སྤྱིའི་སྤྱི་ཚོགས་ཀྱིས་ཚོད་དཔག་སྣ་ཚོགས་ཤིག་བྱས་ཏེ་ཞི་ཅིན་ཕིང་གིས་བསམ་བཞིན་དུ་སྣང་མེད་དུ་བཞག་ནས་ལྷན་ཚོགས་གཙོ་སྐྱོང་རྒྱལ་ཁབ་ཀྱི་དབུ་ཁྲིད་མོ་དྷི་གི་ཁ་ངོ་ལ་མ་བལྟས་པ་རེད་ཟེར་བ་དང་རྒྱ་ནག་ནང་གི་དྲྭ་དམངས་ཚོས་ཞི་ཅིན་ཕིང་ལྷན་ཚོགས་དེར་མ་ཞུགས་ཚེ་དེའི་རིན་ཐང་མར་ཆག་འགྲོ་ཞེས་འཕྱ་སྨོད་བྱས་པས་མཚོན་འབྲེལ་ཡོད་ལབ་གླེང་ཐད་རྒྱ་གར་ལྡི་ལི་ན་ཡོད་པའི་རྒྱ་ནག་ཉམས་ཞིབ་འཐབ་ཇུས་ལྟེ་གནས་ཁང་གི་ཉམས་ཞིབ་པ་ནམ་ར་ཏཱ་ཧ་སི་ཇཱ་ཡིས་ཨུ་རུ་སུའི་སྲིད་འཛིན་ཕུ་ཀྲིན་དང་རྒྱ་ནག་གི་གཙོ་འཛིན་ཞི་ཅིན་ཕིན་གཉིས་ལྷན་ཚོགས་ལ་མ་ཞུགས་པ་དེས་ལྷན་ཚོགས་ཀྱི་བརྒྱུད་རིམ་དང་གྲུབ་འབྲས་རྒྱ་དཀར་ནག་གི་འབྲེལ་བ་སོགས་ལ་གནོད་སྐྱོན་ཅི་ཡང་ཐེབས་མེད། དེ་ལས་ལྡོག་སྟེ་རྒྱ་ནག་གིས་འཛམ་གླིང་དཔལ་འབྱོར་གྱི་ཕྱེད་ཀ་ཟིན་པའི་སྡིངས་ཆ་གལ་ཆེན་ཞིག་བེད་སྤྱོད་གཏོང་མ་ཐུབ་པ་དེ་རེད། རྒྱ་དཀར་ནག་གི་འབྲེལ་བ་དེ་སྔ་ནས་གཏིང་རིམ་ལ་ཟགས་ཚར་ཡོད་ལ་དཔེར་ན་རྒྱ་དཀར་ནག་ཕན་ཚུན་བར་ཡིད་ཆེས་མེད་པ

ཉེ་སྔོན་རྒྱ་གར་གྱི་སྲིད་བློན་མོ་དྷི་ཨ་རིར་འཚམས་གཟིགས་སུ་ཕེབས་པ་དང་ད་རེས་པའི་ཇི་ཉི་ཤུའི་ལྡི་ལིའི་ཆེས་མཐོའི་ལྷན་ཚོགས་ལ་གཞིགས་ན་ཨ་རི་དང་རྒྱ་གར་གྱི་འབྲེལ་བ་ཇེ་དམ་དང་ཇེ་ཟབ་ལ་འགྲོ་བཞིན་ཡོད་པ་ཤེས་ཐུབ། རྒྱ་དཀར་ནག་གི་འབྲེལ་བ་ཇེ་སྡུག་ལ་སོང་བའི་འགྲོས་དང་མཉམ་དུ་ཨ་རི་དང་རྒྱ་གར་གྱི་འབྲེལ་བ་ཇེ་བཟང་དུ་སོང། ཇི་ཉི་ཤུ་སྟེ་རྒྱལ་ཁབ་ཉི་ཤུའི་ཤོག་ཁའི་ལྡི་ལིའི་ཆེས་མཐོའི་ལྷན་ཚོགས་སུ་ཞུགས་པའི་ཨ་རིའི་སྲིད་འཛིན་ཇོ་བྷེ་ཌེན་ལྷན་ཚོགས་ཀྱི་ཉིན་གཅིག་གི་སྔོན་དུ་རྒྱ་གར་ལ་སོང་ནས་མོ་དྷི་དང་མཇལ་མོལ་གནང་རྗེས་སྤེལ་བའི་མཉམ་འབྲེལ་སྤྱི་བསྒྲགས་སུ་རྒྱ་གར་མཉམ་འབྲེལ་རྒྱལ་ཚོགས་ཀྱི་གཏན་འཇགས་རྒྱུན་ལས་ཆགས་རྒྱུར་ཨ་རིས་རྒྱབ་སྐྱོར་བྱས་ཡོད་པ་རེད། དེའི་ཐད་ཐེ་ཝན་ཆབ་སྲིད་སློབ་ཆེན་གྱི་རྒྱལ་སྤྱིའི་འབྲེལ་བ་ཞིབ་འཇུག་ཁང་གི་ཞིབ་འཇུག་པ་སུང་གོ་ཁྲིན་གྱིས་ཨ་རིའི་རྣམ་འགྱུར་དེས་རྒྱ་གར་དེ་བཞིན་ས་ཁུལ་གཅིག་གི་རྒྱལ་ཁབ་ཆེན་པོ་དང་ཉུང་མཐའ་ཡང་ས་ཁུལ་བརྒལ་བའི་སྟོབས་ཆེན་རྒྱལ་ཁབ་ཅིག་ཏུ་གཏོང་རྒྱུའི་འདུན་པ་ཡོད་པ་མཚོན་ཡོད། དེ་འདྲ་བྱས་པས་ཨུ་རུ་སུ་དང་རྒྱ་ནག་གིས་དུས་ཡུན་རིང་པོར་མཉམ་འབྲེལ་རྒྱལ་ཚོགས་ཀྱི་གཏན་འཇགས་རྒྱུན་ལས་ནང་རྙོག་དྲ་བཟོས་པ་བཅོས་སྒྱུར་བྱེད་ཐུབ་ཡིན་རྒྱུ་རེད། རྒྱ་གར་གྱིས་མཉམ་འབྲེལ་རྒྱལ་ཚོགས་སུ་དབང་ཆ་ཆེ་ཙམ་ལེན་རྒྱུར་རྩོད་གླེང་བྱ་རྒྱུ་མ་ཟད་རྒྱ་ནག་གི་ཚབ་བྱས་ཏེ་འཛམ་གླིང་གི་བཟོ་གྲྭའི་གོ་ས་ལེན་འདོད་ཀྱང་ཡོད་ངེས་ཡིན། ལྷག་པར་དུ་ཉེ་བའི་རྒྱུ་རྫས་དང་དམག་དོན་བཟོ་ལས་ཀྱི་ཕྱོགས་གལ་ཏེ་ཨ་རི་དང་རྒྱ་གར་གཉིས་མཉམ་ལས་ཡག་པོ་བྱུང་ན་རྒྱ་གར་གྱི་སྲིད་བློན་མོ་དྷི་ཡིས་དུས་ཡུན་རིང་པོར་ཤར་ཕྱོགས་སུ་བསྐྱོད་པའི་སྲིད་བྱུས་དེ་ལེགས་འགྲུབ་བྱུང་སྲིད་པ་རེད། དེ་འདྲའི་འབྲེལ་བ་བྱུང་ན་ཨ་མི་རི་ཀས་རྒྱ་གར་དེ་བཞིན་རྒྱ་ནག་གཉིས་པ་ཞིག་ཏུ་བསྐྲུན་ནས་ཨ་རི་དང་རྒྱ་གར་གཉིས་མཉམ་འབྲེལ་བྱས་པའི་ལྷོ་ཨེ་ཞི་ཡའི་ཆབ་སྲིད་དང་དཔལ་འབྱོར་གྱི་མཉམ་འབྲེལ་སྟོབས་ཤུགས་ཤིག་ཆགས་རྒྱུ་ཡིན་པ་རེད་ཅེས་དཔྱད་བརྗོད་སྤེལ་ཡོད་གི། དེ་མིན་ཇི་ཉི་ཤུའི་ལྡི་ལིའི་ཆེས་མཐོའི་ལྷན་ཚོགས་ཀྱིས་རྒྱ་གར་གྱི་རྒྱལ་ཁབ་ཆེན་པོའི་གོ་ས་མཐོ་རུ་འདེགས་ཡོད་པ་རེད། རྒྱ་གར་པུ་ར་མངའ་སྡེའི་ཧྥེ་ལེམ་སློབ་ཆེན་གྱི་སྤྱི་ཚོགས་ཚན་རིག་སློབ་དཔོན་གཞོན་པ་ལིའུ་ཆི་ཧྥིན་གྱིས

རྒྱ་གར་གྱི་གསར་འགྱུར་སྨྱན་བྱད་ཁག་ཚང་མས་རྒྱ་གར་དང་ཨ་རི་རྒྱ་གར་དང་དབྱིན་ཡུལ་རྒྱ་གར་དང་ཧྥ་རན་སི་སོགས་ཀྱི་འབྲེལ་བ་ལབ་གླེང་མང་བོ་བྱས་པ་དང་ཞི་ཅིན་ཕིན་ཇི་ཉི་ཤུའི་ལྡི་ལིའི་ཆེས་མཐོའི་ལྷན་ཚོགས་སུ་མ་ཞུགས་པ་དང་རྒྱ་དཀར་ནག་གི་འབྲེལ་བའི་སྐོར་ཁ་ཡ་བྱེད་མཁན་མི་འདུག་ཅེས་དཔྱད་བརྗོད་སྤེལ་ཡོད་གི། ཐེངས་འདིའི་ལྷན་ཚོགས་དེའི་ལྟ་ས་གཞན་ཞིག་ནི་རྒྱ་གར་དང་ཡོ་རུབ་བར་གྱི་མཚོ་ལམ་དང་ས་ལམ་གྱིས་རྒྱ་ནག་གི་རྒྱུད་གཅིག་ལམ་གཅིག་ལ་འགྲན་སློང་བ་དེ་རེད། ཇི་ཉི་ཤུའི་ལྡི་ལིའི་ཆེས་མཐོའི་ལྷན་ཚོགས་ཀྱི་སྐབས་སུ་ཨ་རི་དང་རྒྱ་གར་སོ་ཏི་ཨ་རབ་གསུམ་པོས་གྲོས་ཆོད་ཅིག་བཞག་ནས་གཞི་རྒྱ་ཆེ་བའི་རྨང་གཞི་འཛུགས་སྐྲུན་གྱི་འཆར་གཞི་ཞིག་བཏང་སྟེ་ཡོ་རོབ་དང་དཀྱིལ་ཤར་ཡུལ་གྲུ་རྒྱ་གར་བཅས་ཀྱི་བར་ས་ཐོག་ནས་ལྕགས་ལམ་དང་མཚོ་ཐོག་ནས་མཚོ་ལམ་གསར་བ་ཞིག་འབྱེད་ནས་ཚོང་ལས་དང་ཐོན་ཁུངས་སོགས་གང་མགྱོགས་མགྱོགས་ཀྱིས་རྒྱ་གར་ནས་ཡོ་རོབ་དང་དཀྱིལ་ཤར་ཡུལ་གྲུ་ཁག་ལ་བསྐྱལ་ནས་ཡོ་རོབ་དང་རྒྱ་གར་བར་གྱི་ཉོ་ཚོང་ལྡབ་བཞིས་ཇེ་ཆེར་གཏོང་འཆར་ཡོད་པ་རེད། དེའི་ཐད་ལ་ཐེ་ཝན་གྱི་རིག་པ་བ་སུང་གོ་ཁྲིན་གྱིས་འཆར་བཀོད་དེ་ད་ལྟ་འཆར་གཞིའི་ཁྲོད་ན་ཡོད་ན་ཡང་རྒྱ་ནག་གིས་འདས་པའི་ལོ་བཅུའི་རིང་གཉེར་བའི་རྒྱུད་གཅིག་ལམ་གཅིག་གི་འགྲན་ཡ་མིན། ཡིན་ན་ཡང་རྒྱ་ནག་གིས་ཉིས་སྟོང་བཅུ་དྲུག་ལོར་ཨ་ཧྥེ་རི་ཁར་བུ་ལོན་ཨ་སྒོར་དུང་ཕྱུར་སུམ་བརྒྱ་བཏང་ཡོད་མོད། ཉིས་སྟོང་བཅུ་དགུ་ལོར་ཨ་སྒོར་དུང་ཕྱུར་བདུན་ཅུ་རུ་མར་ཆག་ཡོད་པར་གཞིགས་ན་རྒྱུད་གཅིག་ལམ་གཅིག་དེ་འཕུར་རྩལ་རྫོགས་པའི་མདའ་མོ་བཞིན་ཆགས་ཡོད་ན་ཨ་རི་དང་རྒྱ་གར་གྱིས་རྒྱ་ནག་ཉམས་དམས་སུ་འགྲོ་བཞིན་པའི་གོ་སྐབས་བཟུང་ནས་དེ་ལྟ་བུའི་འཆར་གཞི་འཐེན་ཚེ་མ་འོངས་པར་རྒྱ་གར་དང་ཡོ་རོབ་དཀྱིལ་ཤར་ཡུལ་གྲུའི་བར་གྱི་ས་མཚོ་གཉིས་ཀྱི་བརྒྱུད་ལམ་དེ་རྒྱ་ནག་གི་རྒྱུད་གཅིག་ལམ་གཅིག་གི་འགྲན་ཡ་ཆགས་རྒྱུ་མ་ཟད་གཅིག་བྱས་ན་རྗེས་མ་སྔོན་མར་ཆགས་སྲིད་པ་རེད་ཅེས་དཔྱད་བརྗོད་སྤེལ་ཡོད་གི། ཉེ་ལམ་རྒྱ་གར་གྱི་རྒྱལ་ས་ལྡི་ལིར་འཚོགས་པའི་ཇི་ཉི་ཤུའི་ཆེས་མཐོའི་ལྷན་ཚོགས་ཀྱི་ལྟ་ས་གཙོ་བོ་གཞན་ཞིག་ནི་ཨ་ཧྥེ་རི་ཁའི་མཐུན་ཚོགས་དེ་ཇི་ཉི་ཤུའི་ཤོག་གི་གཏན་འཇགས་རྒྱུན་ལས་ཆགས་པ་དེ་རེད། Narendra Modi ཡིས་གང་ཉིད་ནི་གོ་ལའི་ལྷོ་ངོས་ཀྱི་དབུ་ཁྲིད་ཡིན་ཞེས་རང་གིས་རང་ལ་ངོས་འཛིན་ཞུས་ཡོད་པ་ལྟར Modi ལ་མཚོན་ན་ཐེངས་འདིར་རེས་མོས་ལྷན་ཚོགས་གཙོ་སྐྱོང་རྒྱལ་ཁབ་ཡིན་པའི་གོ་སྐབས་དེ་བཟུང་ནས་རྒྱལ་ཁབ་ལྔ་བཅུ་ང་ལྔས་གྲུབ་པའི་ཨ་ཧྥེ་རི་ཀའི་མཐུན་ཚོགས་དེ་ཇི་ཉི་ཤུའི་ཤོག་ཁའི་གཏན་འཇགས་རྒྱུན་ལས་ནང་ལེན་ཐུབ་པ་དེ་རྒྱལ་ཁ་ཆེན་པོ་ཞིག་ཡིན། རྒྱ་གར་གྱི་དཔལ་འབྱོར་གྲོང་ཁྱེར་མུམ་བེ་ན་ཡོད་པའི་སོ་མི་ཡ་ཝེ་ཏཱ་ཡ་ཝེ་ཧིར་སློབ་ཆེན་གྱི་རྒྱ་ནག་ཞིབ་འཇུག་ཁང་གི་སློབ་དཔོན་ཕྱག་རོགས་སཱ་ཧེ་ལི་ཆཱ་ཏཱ་ར་ཡིས་བཤད་རྒྱུར། ཨ་ཧྥེ་རི་ཀ་མཐུན་ཚོགས་ནི་མཉམ་འབྲེལ་རྒྱལ་ཚོགས་ཀྱི་སྒྲིག་འཛུགས་ཆེ་ཤོས་ནང་གི་གཅིག་ཡིན་ལ། རྒྱལ་ཁབ་མང་པོས་བརྩོན་ལེན་བྱེད་བཞིན་པའི་འཐབ་ཇུས་ཀྱི་མཐུན་གྲོགས་ཀྱང་ཡིན། དཔལ་འབྱོར་དང་རང་བྱུང་ཐོན་ཁུངས་གང་གི་ཆ་ནས་བལྟས་ཀྱང་སྣང་མེད་དུ་འཇོག་མི་རུང། རྒྱ་ནག་གི་གཙོ་འཛིན་ཞི་ཅིན་ཕིང་གིས་ཉེ་སྔོན་ལྷོ་ཨ་ཧྥེ་རི་ཀར་བསྐོང་བའི Brics ལྷན་ཚོགས་སྐབས་ཨ་སྒོར་དུང་ཕྱུར་བརྒྱ་ཐམ་པའི་རོགས་དངུལ་འགྱེད་དོན་ཡང་དེ་ཡིན། རྒྱ་གར་དང་ཨ་ཧྥེ་རི་ཀའི་འབྲེལ་བ་སྤྱིར་ན་ཡག་པོ་ཡོད། དེའི་སྟབས་ཀྱིས་ཇི་ཉི་ཤུའི་ཤོག་ཁའི་ཆེས་མཐོའི་ལྷན་ཚོགས་ཀྱི་ཁོངས་སུ་ཨ་ཧྥེ་རི་ཀའི་མཐུན་ཚོགས་འཇུག་ཐུབ་པ་དེས་རྒྱ་གར་དང་ཨ་ཧྥེ་རི་ཀའི་འབྲེལ་བ་དེ་སྔར་ལས་ཀྱང་ཇེ་དམ་ལ་བཏང་བ་མ་ཟད་གོ་ལའི་ལྷོ་ཁུལ་དེ་རྒྱལ་སྤྱིའི་ཆབ་སྲིད་དང་དཔལ་འབྱོར་གྱི་མ་ལག་ཁྲོད་དེ་བས་ཀྱང་གལ་ཆེན་ཆགས་ཡོད་ཅེས་དཔྱད་བརྗོད་སྤེལ་འདུག། ད་རེས་ཇི་ཉི་ཤུའི་ཆེས་མཐོའི་ལྷན་ཚོགས་སྐབས་བཅོ་བརྒྱད་པའི་སྐབས་ཨ་ཧྥེ་རི་ཀའི་མཐུན་ཚོགས་དེ་ཇི་ཉི་ཤུའི་ཆེས་མཐོའི་ལྷན་ཚོགས་ཀྱི་ཚོགས་ཁོངས་སུ་ཚུད་པ་དེ་རྒྱ་དཀར་ནག་གཉིས་བར་ཧ་ཅང་དཀོན་པོ་ཡིན་པའི་སྤྱི་མོས་ཞིག་ཡིན། དེ་སྔ་ཉིས་སྟོང་ཉི་ཤུ་རྩ་གཉིས་ལོའི་ཟླ་བཅུ་གཅིག་པར་ཧིན་རྡུ་ནེ་ཤི་ཡར་བསྐོང་བའི་ཇི་ཉི་ཤུའི་ཆེས་མཐོའི་ལྷན་ཚོགས་སྐབས་ལྷོ་ཨ་ཧྥེ་རི་ཀས་ཨ་ཧྥེ་རི་ཀའི་མཐུན་ཚོགས་དེ་ཇི་ཉི་ཤུའི་ཆེས་མཐོའི་ལྷན་ཚོགས་ཀྱི་ཚོགས་ཁོངས་སུ་ཚུད་ཐབས་སུ་བརྩོན་ལེན་བྱེད་རྒྱུ་ཡིན་ཞེས་བསྒྲགས་དུས་ལྷན་ཚོགས་དེའི་ཐོག་ཡོད་པའི་ཞི་ཅིན་ཕིང་གིས་རྒྱབ་སྐྱོར་ཡོད་ཅེས་རྣམ་འགྱུར་གསལ་བོར་བསྟན་ཡོད་དུས་ད་རེས་ཞུགས་ཐུབ་པ་དེའང་ཆུ་བཞུར་ཤུལ་ན་ཤུར་རང་ཆགས་ཀྱི་དཔེ་ལྟར་ཆགས་པ་རེད། རྩ་བའི་ཆ་ནས་རེས་མོས་གཙོ་སྐྱོང་གི་གོ་སྐབས་ཤིག་ཡིན་མིན་ལ་མ་ལྟོས་པར་རྒྱ་གར་གྱི་སྲིད་བློན་མོ་དི་ཡིས་ད་རེས་སྐབས་བཅོ་བརྒྱད་པའི་ཇི་ཉི་ཤུའི་ཆེས་མཐོའི་ལྷན་ཚོགས་གཙོ་སྐྱོང་རྒྱལ་ཁབ་ཀྱི་གོ་སྐབས་དེ་བཟུང་ནས་རྒྱ་གར་དེ་གཞི་ནས་འཛམ་གླིང་སྟེང་གི་གསར་བྱུང་གི་རྒྱལ་ཁབ་ཆེན་པོ་ཞིག་ཡིན་པའི་སྣང་བརྙན་བསྐྲུན་ཡོད་ལ་གནད་དོན་དབྱེ་ཞིབ་པས་མོ་དི་ནི་རྒྱ་གར་གྱི་ཏེང་ཞའོ་ཕིང་ཡིན་ཞེས་ངོས་འཛིན་གསར་བ་ཞིག་ཀྱང་གནང་ཡོད་པ་རེད། གསན་པ་རྣམ་པ་ཚོ་ཐེངས་འདིའི་བོད་ཀྱི་སྐབས་དོན་གླེང་བ་ཞེས་པའི་ཆེད་བསྒྲིགས་ལེ་ཚན་འདི་ད་འདི་ནས་མཚམས་འཇོག་རྒྱུ་ཡིན། རྣམ་པ་ཚོས་གསན་པར་བཀའ་དྲིན་ཆེ་ང་ཚོ་བདུན་ཕྲག་རྗེས་མའི་རེས་གཟའ་པ་སངས་ཉིན་སླར་ཡང་མཇལ་ཡོང་ང་སྟག་ལྷ་རྒྱལ་ཡིན།